འབྲུག་ཡུལ་དང་རྒྱ་གར་བལ་ཡུལ་གསུམ་གྱིས་ཐུན་མོང་གི་ཐོག་ནས་ལྷོ་ཕྱོགས་ཨེ་ཤི་ཡའི་ནང་ལ་རི་དྭགས་སེམས་ཅན་གྱི་ནག་ཚོང་ལས་འགུལ་ལ་གདོང་ལེན་བྱ་རྒྱུར་མཉམ་འབྲེལ་ཕྱར་བ་གྲུ་འདེགས་བྱེད་འཆར་ཡོད་པ་དང། རྒྱལ་ཁབ་དེ་ཚོ་གསུམ་གྱིས་ལས་འཆར་འདིའི་ཐོག་ལ་མཉམ་འབྲེལ་བྱ་རྒྱུར་ཡུལ་ཁག་དེ་ཚོའི་འབྲེལ་ཡོད་ཉེན་རྟོག་པའི་ལས་ཁང་གི་དཔོན་རིགས་ཚོས་ཉིན་དགུའི་ཟབ་སྦྱོང་ཞིག་རྒྱ་གར་བྱང་ཕྱོགས་ཀྱི་མངའ་སྡེ Uttarakhand གྱི་གྲོང་ཁྱེར Dehradun གྱི་ནང་ལ་ཉེ་དུས་ཟླ་བ་འདིའི་ཚེས་ཉི་ཤུ་གཅིག་གཟའ་མིག་དམར་ནས་འགོ་འཛུགས་བྱས་ཡོད་པ་དང་ཟབ་སྦྱོང་དེ་འདི་ཟླའི་ཚེས་ཉི་ཤུ་དགུའི་ཉིན་རྒྱལ་ས་ལྡི་ལི་ནང་ལ་མཇུག་སྒྲིལ་བྱེད་ཀྱི་ཡོད་འདུག་ཟབ་སྦྱོང་དེ་ནི་འཛམ་གླིང་གི་རི་དྭགས་སེམས་ཅན་གྱི་རྒྱ་གར་སྡེ་ཚན་དང་ལྷོ་ཕྱོགས་ཨེ་ཤི་ཡའི་རི་དྭགས་སེམས་ཅན་གྱི་དོ་དམ་ལས་ཁང་ས་བིན་དང་དེ་ནང་བཞིན་རྒྱ་གར་གཞུང་གི་རི་དྭགས་ཀྱི་ནག་ཉེས་དམ་དྲག་ལས་ཁང་སོགས་ཀྱིས་མཉམ་འབྲེལ་གྱི་ཐོག་ནས་གོ་སྒྲིག་གནང་གི་ཡོད་འདུག།

དེ་བཞིན་རྒྱ་གར་གྱི་ནག་ཉེས་ཞིབ་འཇུག་ཁང་གི་དཔོན་རིགས་སོགས་ཀྱིས་སློབ་ཁྲིད་གནང་ཡོད་འདུག་རྒྱ་གར་གྱི་རི་དྭགས་སེམས་ཅན་གྱི་ལས་ཁང Traffic གི་དབུ་འཛིན་སྐུ་ཞབས་དི་པང་ཀར་གྷོ་ཤི་ཡིས་རི་དྭགས་སེམས་ཅན་གྱི་ནག་ཚོང་ནི་ཁྲིམས་འགལ་ཚོགས་པའི་ཁྲིམས་འགལ་གྱི་ནག་ཉེས་ཤིག་ཡིན་པ་དང་ནག་ཉེས་དེ་འགོག་རྒྱུར་ཐབས་ཇུས་དང་ལྡན་པའི་ཐོག་ནས་ལས་ཐབས་ལག་བསྟར་བྱེད་དགོས་ཀྱི་ཡོད་པ་དང། ནག་ཚོང་འདི་རྒྱལ་ཁབ་ཕན་ཚུན་གྱི་དབར་ཡོང་བཞིན་པའི་ནག་ཚོང་གི་རིགས་ཤིག་ཡིན་པས་རྒྱལ་ཁབ་གང་ཞིག་གིས་རྒྱལ་ཁབ་གཞན་དང་མཉམ་འབྲེལ་མ་བྱས་པར་ལྡོག་ཐབས་མེད་པ་ཞིག་རེད་ཅེས་གསུངས་འདུག། གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཟིན་ཡིན།